ཚོར་བ་བཏང་སྙོམས་ལ་བརྟེན་ནས་གཏི་མུག་དེ་སྐྱེས་པ་ཡིན། དེ་འདྲ་ཡིན་ལ། དེ། དུག་གསུམ་པོ་དེ། ཚོར་བ་གསུམ་པོ་དེ་ལས་སྐྱེས་པ་ཡིན། ཚོར་བའི་དབང་གིས་འཆིང་བ་གསུམ། དེ་འདོད་ཆགས་ཁོང་ཁྲོ། དེ་ནི། མ་རིག་པ་དེ། དེ་གསུམ་པོ་དེ་མ་སྤངས་པ་དེ་རང་ལ་རྒྱུད་ལ་ལྡན་པ་ཡིན་ན། འཁོར་བ་ལས་ཐར་གྱི་མ་རེད། འཁོར་བ་ལ། འཆིང་མཁན་དེ།

ཞེས་སོ། འོ་ན་དེ་མ་ཏི་མེད་པ་རེད། ཀུན་དཀྲིས་བཅུའི་ནང་ལ་བཅོམ་པ་ཡིན་ན་འགྲིག་གི་ཡོད་མ་རེད་ད། ཀུན་དཀྲིས་བཅུའི་ནང་ལ་བྱས་ན། ཁྲོ་བ་དང་འཆབ་པ་གཉིས་པོ་དེ་རྒྱུ་མཚན་མཚུངས་འགྲོ་གི་ཡོད། ཁྲོ་བ་དང་འཆབ་པ་གཉིས་པོ་དེ། མི་དགེ་བ་ཡིན་པ་དང་རང་དབང་ཅན་ཡིན་པ། རྒྱུ་མཚན་དེ་ཕན་ཡོན་ཚང་འགྲོ་གི་ཡོད། དེ་ཚང་གི་ཡོད་རེད་དེ། དེ་གོང་དུ། དེ་ནི་ཟུར་བཤད་ཡག་དེ་ཀུན་དཀྲིས་བརྒྱད་ཀྱི་ནང་དུ་ཟུར་དུ། སྟོན་དགོས་པའི་རྒྱུ་མཚན་བཤད་པ་ཡིན་མ་གཏོགས་ཀུན་དཀྲིས་བཅུའི་ནང་ཟུར་སྟོན་པའི་རྒྱུ་མཚན་བཤད་པ་མ་ཡིན། དེ་བཤད་ན་ཁྲོ་འཆབ་གཉིས་པོ་ལ་མཚུངས་འགྲོ་གི་ཡོད།

ད་ལྟའི་རྩ་བ་ཁོ་རང་ཞེས་དང་བྱས་ན་འདོད་ཆགས་ཀྱིས་ངོ་ཚ་མེད་པ་དང་རྒོད་པ་དང་སེར་སྣ་གསུམ་པོ་དེ་གི་ཀུན་སློང་བྱས་པ་རེད་ཞུ་དོན་ལྟ། ངོ་ཚ་མེད་རྒོད་སེར་སྣ་དག། འཆབ་ལ་རྩོད་དོ་ཟེར་མཁན་རླུང། འོ་ན། ཅི་ན་ལ། ཁྲོ་འཆབ་གཉིས་ཟེར་མཁན་འཆབ་པ་ཟེར་མཁན་ཡོད་པ། འཆབ་པ་ཟེར་མཁན་དེ་བྱེད་རང་མ་རེད་རང་གི་ཉོན་མོངས་དེ། དེ་ནི། མ་ཤེས་པ་བྱས་ནས་སྦས་སྐུང་བྱེད་མཁན་ཅིག་རེད་བ་འཆབ་པ་ཟེར་མཁན་དེ། མི་འཆབ་བོ་དང་མི་སྦེད་དོ་ཟེར་མཁན་ཅིག་འདུག་ག། འཆབ་པ་ཟེར་མཁན་དེ་རང་གི་ཉེས་པ་མ་བཏོན་པ་བྱས་ནས་སུ་སྦེད་མཁན་གྱི་སེམས་བྱུང་དེ་འདྲ་ཅིག་རེད། འཆབ་པ་དེ་འོ་ན་ག་རེ་ལ་བརྟེན་ནས་སྐྱེས་པ་རེད་ལབ་ན་དེ་ལ་རྩོད་པ་ཡོད་རེད། དེ་ནས་ཁ་ཅིག་གིས་ན་དེ་ནི་འདོད་ཆགས་ཁོ་ན་ལས་སྐྱེ་བ་ཡིན་ཟེར་གྱི་ཡོད་རེད། ཁ་ཅིག་གིས་ན་མ་རིག་པ་ཁོ་ན་ལས་སྐྱེ་བ་ཡིན་ཟེར་གྱི་ཡོད་རེད། ཁ་ཅིག་གིས་ན་འདོད་ཆགས་དང་མ་རིག་པ་གཉིས་ཀ་ལ་བརྟེན་ནས་སྐྱེ་བ་ཡིན།

ཨ་ནི། འདི་ངས་ཤེས་ཀྱི་མེད་ལབ་བྱས་ན་ནི། ཨེ་ཁོ་སྤམ་གི་ཤོར་གྱི་ཡོད་མེད་འགྲོ་དེ་ཤེས་ཀྱི་མེད་ལབ་ཀྱི་ཡོད་མ་རེད་ད། དེ་ནི་ཇི་ལྟར་འཕགས་པ་འཕགས་པ་རྟ་ཐུལ་གྱིས་འཇིག་རྟེན་ཆེན་མོ་དེ་གང་དུ་འགག་པར་འགྱུར་དྲིས་འོ་ཁ་ཨ་ནི། སྐད་ཆ་ཁ་ལོ་བཤད་བྱས་ནས་ང་ནི་ཚངས་པའོ་ཚངས་པ་ཆེན་པོའོ་དེ་ནི་འཇིག་རྟེན་གྱི་བྱེད་པ་པོའོ་གོ་ས་ཆེ་ཆེ་མང་པོ་གཅིག་ཁོ་ཡིན་ཟེར་ཨ་འདོད་ཤེ་ན་ནི། དེ་ནི་འཇིག་རྟེན་ཐམས་ཅད་ཀྱི་བྱེད་པ་པོ་ང་ཡིན་ཟེར་ཨོ་དེ་འདྲ་བཤད་ཀྱི་བསྡད་པ་རེད་འོ་ད་དེས་ཨ་ནི་ང་ཚོ། འདྲིད་ཟེར་འཕགས་པ་ཚངས་པས་འཕགས་པ་རྟ་ཐུལ་འདྲིད་པ་རེད་ཟེར་འདུག་ཨ།

རྩ་ཉོན་ག་རེ་ག་རེ་ལས་སྐྱེས་པ་རེད་ཟེར་ན་སྒྱུ་དང་རྒྱགས་པ་ནི་འདོད་ཆགས་ལས་སྐྱེས་ཟེར་དུས། སྒྱུ་དང་རྒྱགས་པ་གཉིས་པོ་དེ་འདོད་ཆགས་ལས་སྐྱེས་པ་ཡིན། ཀུན་སློང་འདོད་ཆགས་ཀུན་ལས་ནང་ནས་སྐྱེ་བ་ཡིན་ཟེར་དགོས་ཀྱི་ཡོད་ད། རྒྱགས་པ་དེ་སྐྱེ་སྟངས་ནས་འཇིག་བྱེད་ལ་འདོད་ཆགས་ལས་སྐྱེ་བ་ཁས་ལེན་དགོས་རེད་བ་ད། དེ་ཀའི་འདྲ་བ་ལྟ་བུའི་སེམས་བྱུང་གི་དེ་ཀའི་གནས་གཉིས་པའི་ནང་ལ་དེ་ཡོད་རེད་བ། ང་རྒྱལ་ཁེངས་པ་རྒྱགས་པ་ནི་རང་གི་ཆོས་ལ་ཆགས་པ་ཡི།

དེ་ནི། སེམས་ནི་ཡོངས་སུ་གཏུགས་པའོ་ཟེར་དུས་དེ། ཁེངས་པ་ཚིག་ནི། ང་དྲག་ཡིན་བསམས་ནས་སེམས་ཁེངས་པ་འདི་ཡིན་ན། དེ་ནི་ང་རྒྱལ་ཁོངས་ལ་ཕར་འགྲོ་དགོས་རོ་བ། དེ་འདྲ་མིན་ནི། རང་གི་རིགས་གཟུགས་དེ་ནི་ཡོན་ཏན་སོགས་ལ་ཆགས་ནས་སེམས་ཡོངས་སུ་གཏུགས་པ་དེ་རྒྱགས་པ་ཡིན་ཟེར་བ་རེད། སེམས་ཡོངས་སུ་གཏུགས་པ་དེ་ག་རེ་བ་ད་དེ། རང་གི་དེར་ཡུལ་དུ་བྱས་ནས་ཨ་ནི། དེ་ལས་པའི་ཁར་སོང་བ་ད།

སེམས་ནི་ཡོངས་སུ་གཏུགས་པའོ་ཟེར་བ་སེམས་གཏུགས་པ་ཟེར་མཁན་དེ་ག་འདྲ་ཅིག་ལ་ཟེར་དགོས་ཡོད་ན། དེ་ཁོ་རང་གར་སོང་ཙང་དེ་གར་གར་ལས་སུ་རྒྱག་དགོས་ཀྱི་འདུག་དེ་དེ་འདྲ་ཞིག་རྒྱག་ཡོད་རོ་བ། བྱས་ཙང་ཁོ་ཀུན་སློང་དེ་འདོད་ཆགས་ཀུན་ནས་བསླངས་ནས་དེ་སྐྱེ་དགོས་ཡོད་རེད། དེ་ནི་གང་འདྲ་དེ་སྒྱུ་དང་རྒྱགས་པ་ནི་འདོད་ཆགས་ལས་སྐྱེས་ཟེར་རོ་བ།